ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བཅུ་གཅིག་གཟའ་ཉི་མའི་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་གཞིས་བྱེས་བོད་རིགས་ཡོངས་ལ་བོད་ཀྱི་ལོ་གསར་ལ་གསུང་འཕྲིན་གནང་བ་དང། དེ་ནི་ང་ཚོའི་གསར་འགོད་པའི་གནས་ཚུལ་གཏོང་བ་དང།
ཚེས་གཅིག་གི་ཚེས་གཏོར་ཆོ་གའི་སྒོ་ནས་བོད་ཀྱི་གཞུང་འབྲེལ་ལོ་གསར་སྲུང་བརྩི་ཞུས་གནང་སོང། མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ནང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གཞིས་བྱེས་བོད་རིགས་ཡོངས་ལ་བོད་ཀྱི་ལོ་གསར་ལ་གསུང་འཕྲིན་གནང་བ་དེ་གསན་རོགས་གནང། བོད་ལུགས་ལོ་གསར་ལ་ཡ་ཨེ་ནི་གཞིས་བྱེས་བོད་མི་ཚང་མ་ལོགས་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་པའི་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་སེ་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི

རེ་བ་འདི་བསྐྱལ་བ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་འདི་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་བཞག་ཨེ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་གི་ནང་ལོགས་ལའང་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་མཁན་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙམ་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིག་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་བ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་དཔེ་ཁ་ཡོད་ལག་ཡོད་ཀྱི་བོད་སྐད་ཕན་ཐོགས་ཡོད་བསྡད་པ་ཞིག་གི་ད་སྔོན་དེ་དུས་ཙམ་ནས་དེ་རིང་སྐབས་སུ། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་འདྲ་ཆ་བཞག་ན་དཔེར་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་གཅིག་སོ་སོའི་ཆོས་དང་རིག་གཞུང། ཅིག་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ལྟ་འདི། ཅིག་གི་རྒྱ་གུང་ཁྲན་གྱིས་བོད་འདི་བག་གཅིག་ནག་བསུབ་གཏོང་ཡག་གི། ཐབས་ཤེས་རིམ་པ་བྱས་པ་རེད་དེ་འདི་ནག་བསུབ་འགྲོ་ཡག་གི་ཚབ་ལ་ཡང་འཛམ་བུ་གླིང་འདི་ག་ལ་དོ་སྣང་གསར་པ་སླེབས་བསྡད་ཡག་ཅིག་ཆགས་བསྡད་པ་གསལ་པོ་ཞིག་རེད་ད་སླད་ཀྱང་ང་ཚོ་བོད་པ

གཅིག་གིས་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་སྟངས་དེ་བོད་དང་སོག་པོ་ཨེ་ནས་སོག་པོ་དང་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ཟེར་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད་ཟེར་ད་དེ་ཚང་མས་དེ་དོ་སྣང་བྱས། མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ།

བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་འདི་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་དང་དེ་ཚང་མས་ནི་སེམས་ལ་བཞག་དང་ཧུར་ཐག་བྱེད་རོགས་གྱིས་དང་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་འདི་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ། ང་ཚོ་དེ་སྔ་བོད་ལ་ཡ། མེད་སེ་འབྲས་ཚོས་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེའི་རིགས་ཀྱི། གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་ཐུབ་པ་ཅིག་གི། ཡག་པོ་ཞེ་པོ་ཅིག་རེད་ཤག། དེ་ང་ཚོ་བོད་པའི་ཨ་ད་བར་དུ། དངོས་གནས་དྲང་གནས་ཀྱི། ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པས་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་བརྒྱབ་པ་རེད། དེ་སྔ་ང་ཚོ། སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡང་ཨ་ད་བར་དུ་བདག་པོ་རྒྱག་བཞིན་པ་འདི་ད་འཛམ་བུ་གླིང་འདི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡང་ཅིག་ད་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་བ། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་བས། སེམས་ཤུགས་བསྐྱེད་པའི་སྙིང་སྟོབས་བསྐྱེད་བྱས་ཨ་ནི་ཚང་མས་པའི་ཧུར་ཐག་བྱེད་རོགས་བྱེད་ཟེར་ནས་ཟེར་ཡག་འདི་ཡིན། ཨ་ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེའི་མི་མང་འདི་གི་འདི་མི་ཚང་མ་ལ་དངོས་གནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་གི་འདི་ད་ཅིག། རྒྱུ་མཚན་ག་འདྲས་ཡིན་པ་སྟོམ་རིང་པོ་གཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་བ་ཚོས་དོ་སྣང་གསར་བ་བྱེད་དགོས་གཅིག་གི་ཆ་བཞག་ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མེད་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡ་ད་རི་ཀི་ས་ཟེར་བོ་དེ་དེ་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གྱི་དོ་སྣང་བྱེད་ཡག་དེ་གི་དེ་རྒྱུ་མཚན་ག་རེ་རེད་འདུག་ག་བར་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པ་ད་འདི་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱབ་ཡ་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་དེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡ་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨེ་ནས་གོ་མཚོན་མེད་པ་ཅིག་གི་སྐད་ཆ་མ་རེད། བྱས་ཙང་ད་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚང་མ་ལོག་གི་ཤེས་པ་བྱས་ནས་བདག་པོ་ཡག་པོ་རྒྱབ་ཨེ་ནས་གཞན་ད་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན་ཐུགས་རྗེ་ཆེ། དེ་ནས་རྒྱ་གར་བཞུགས་སྒར་རྡ་རམ་ས་ལ་རུ་བོད་ཀྱི་གཞུང་འབྲེལ་ལོ་གསར་སྲུང་བརྩི་ཞུས་ཡོད་པའི་སྐོར་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བ་གསན་རོགས། བོད་ཤིང་འབྲུག་ལོ་ཡི་གནམ་ལོ་གསར་དུ་བཞད་པའི་ཚེས་གཅིག་གི་སྔ་དྲོ། བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ། སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེས་དབུས་དགེ་འདུན་པ་རྣམ་པ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་དང་སྤྱི་འཐུས་ཚོགས་གཞོན་གཙོས་པའི་མཛད་གཙོ་རྣམ་པ། དེ་བཞིན་སྲི་ཞུའི་ལས་བྱེད་པ་རྣམ་པ་ལྷན་འཛོམས་ཀྱིས་ཚེས་གཅིག་གི་ཚེས་གཏོར་ཆོ་གའི་སྒོ་ནས་བོད་ཀྱི་གཞུང་འབྲེལ་ལོ་གསར་སྲུང་བརྩི་ཞུས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་མིའི་སྒྲིག་འཛུགས་བཀའ་ཤག་གི་ཚབ་ཞུས་ཏེ་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་བ་དང་སྦྲགས་གཞིས་བྱེས་བོད་མི་རྣམས་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཞུས་གནང་གི་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེད། དེ་ནང་བཞིན་བོད་ཀྱི་ང་ཚོ་བསྟན་བདག་བླ་ཆེན་ཁག་རྣམ་པ་ཚང་མ་ལ་ཡང་སྐུ་ཚེ་ཡུན་དུ་བརྟན་པ་དང། དེ་ནང་བཞིན་ཐུགས་ཀྱི་བཞེད་དོན་ཚང་མ་གཅིག་ང་ཚོ་ད་ག་ལ་བ་ལྷུན་གྱིས་གྲུབ་པ་དེ་ནང་བཞིན་བོད་རིགས་སྤུན་ཟླ་རྒན་གཞོན་བར་གསུམ་ཚང་མ་ལ་ཡ་ནད་མེད་ཚེ་རིང་དང་ནི་བདེ་སྐྱིད་ལམ་ལྷོང་དེ་འདྲ་ཡོང་བའི་གི་སྨོན་ལམ་དང་དེ་ནང་བཞིན་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དང་དེ་ནང་བཞིན་ང་རང་ཚོ་ད་བོད་མི་སྤྱི་ཡོངས་ཀྱི་བསོད་ནམས་མཐུ་ལས་ཀྱི་ཐོག་ནས་ཨ་ནི་གང་མགྱོགས་ཀྱི་བོད་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་བའི་གི་སྨོན་འདུན་ཞུ་གི་ཡོད་བྱས་དེ་ཞུ་ཡ་ཡིན་ལོ་གསར་བཀྲ་ཤིས་བདེ་ལེགས་ཞུ་ཡ།
ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་ལོ་གསར་པའི་ལམ་བུ་འདི་ནི་ཚང་མས་བདེ་སྐྱིད་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐབས་ལ་འབད་དེ་བཟོད་བསྲན་དང་གུ་ཡངས་ཀྱི་སྒོ་ནས་ལས་དོན་སྒྲུབ་ཐུབ་པའི་རེ་བ་ཡོད་པ་གསུང་གི་འདུག། ཨ་ནི་ལོ་གསར་པའི་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡས་ཡིན། ཨ་ནི་གཉིས་ནས་ད་བཀྲ་ཤིས་པོ་དང་བདེ་པོ་ལེགས་པོ་ཡོང་བ་བྱེད་པ་ལ་ཡ། ད་འཇིག་རྟེན་འདིའི་ནང་ལོག་ལ་ཡ། ག་རེ་ཟེར་དགོས་རེད། ནད་ཡམས་འཁྲུག་རྩོད། འཁོན་འཛིན། མ་མཐུན་པ་འདི་གྲས་ཚང་མ་ཞི་བ་ཡོང་ཡག་ལ་ཡ། ད་ང་རང་ཚོ་ཚང་མའི་ནང་ལོག་ལ་ཡ། སྤྱི་སེམས་དང། ཨ་ནི། སྒྲུབ་ཕྱོགས་གི་ཐོག་ནས་ག་རེ་གནང་དགོས་ཀྱི་འདུག་དེ་གཞི་རྩ་བཅོལ་བའི་ཐོག་ནས་ཨ་ནི། ལམ་བུ་འདི་གསར་པ་ཅིག་དང་བཟོད་བསྲན་ལྡན་པའི་གི། ཁོག་ཡངས་ཀྱི་ཐོག་ནས་ཨ་ནི་ང་ཚོའི་གི་ལས་དོན་སྒྲུབ་ཡས་ཐོག་ལ་ཡ་ཚང་མས་གི་ཨ་ནི་ཕྱར་གྲུ་མཉམ་འདེགས་ཀྱི་ཨ་ནི་ཅིག། འཛམ་གླིང་འདི་ཞི་བདེ་ཡོང་ཡས་དང་རང་སྐྱིད་མི་སྨོན་ཡོང་ཡས་ལ་ཡང་ཚང་མས་དགོངས་པ་བཞེས་དགོས་རེད་བསམ་གྱི་འདུག། དེ་ནས་ཚེས་གཅིག་གི་རྩེ་གཏོར་ཆོ་ག་རྣམས་བསྒྲུབས་པའི་རྗེས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཚོགས་ཁང་ཆེན་མོའི་ནང། སྲིད་ཚབ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱལ་བའི་བཞུགས་ཁྲི་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པ་དང་དེ་ནས་ཚོགས་ལངས་པ་གཉིས་ནས་ཆོས་ཀྱི་བགྲོ་གླེང་གནང་བ་དང་བོད་ཀྱི་ཟློས་གར་ཚོགས་པའི་ངོས་ནས་གར་གླུ་གཟིགས་འབུལ་ཞུས་གནང་སོང། དེ་དང་ཕྱོགས་མཚུངས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལོ་གསར་དང་འབྲེལ་བའི་ནམ་རྒྱུན་ལྟར་མཆོད་བཤམས་རྒྱས་པོ་ཞེ་དྲག་གནང་འདུག་པ་མ་ཟད་རྒྱལ་ཁབ་ཕྱི་ནང་གི་མི་མང་ཕོན་ཆེན་འདུ་འཛོམས་ཀྱིས་བང་བསྒྲིགས་ཏེ་མཆོད་མཇལ་དུ་བཅར་བཞིན་འདུག་ཅིང་བོད་མི་ཁག་ཅིག་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བརྒྱུད་ནས་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་འཚམས་འདྲི་ཞུས་ཏེ་མགྱོགས་མྱུར་ལྷན་འཛོམས་ཡོང་བའི་སྨོན་འདུན་ཡང་ཞུས་གནང་གི་འདུག།
བོད་ཕྱི་ནང་གཉིས་སུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང་ལོ་གསར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་དང་ངས་དམིགས་བསལ་གྱིས་ང་ཚོ་དེ་རྡ་རམ་ས་ལ་གི་ས་གནས་མི་མང་ཡོངས་ལ་ཡང་ལོ་གསར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ལོ་གསར་པ་འདིའི་ནང་ལོ་ལ་ཡང་ང་ཚོ་ཚང་མ་གི་འཆམ་མཐུན་རེ་དང་ན་ཞིང་གི་བྱ་བ་ལམ་འགྲོ་ཡོང་བའི་གི་ངས་སྨོན་འདུན་ཞུ་གི་ཡོད། སྐལ་བཟང་དཔལ་མོ། བོད་ལ་གཞིས་བྱེས་མཉམ་འཛོམས་ཡོང་བའི་བཀྲ་ཤིས་སྨོན་ལམ་གཞིས་བྱེས་མཉམ་འཛོམས་ཡོང་བ་གསེར་ཁྲིའི་སྟེང་ལ་གོང་ས་ཡིད་བཞིན་ནོར་བུ་དུང་དཀར་ཨང་རྩིས་ཞུ་ཡོང་བའི་བཀྲ་ཤིས་སྨོན་ལམ་ཤོག།
ང་ལ་མིང་ཚེ་རིང་འཆི་མེད་བོད་ཕྱི་ནང་གཉིས་ལ་བཞུགས་པའི་ཨ་ནི།

ང་ཚེ་རིང་ལྷུན་གྲུབ། ལ་དྭགས་ནས། ད་ཕྱི་ནང་གཉིས་སུ་བཞུགས་པའི་ནི་བོད་རིགས་སྤུན་ཟླ་ས་ཆ་གང་རུང་བཞུགས་ཡོད་ན་ནི་ལོ་སོ་མ་ལ་བཀྲ་ཤིས་བདེ་ལེགས་དང། ཨ་ནི་ལོ་སོ་མ་དེ་པའི་བྱ་བ་ལམ་ལྷོང་ཡོང་བ་དང། ཨ་ནི་སངས་རྒྱས་སྐུ་ཚེ་བརྟན་པ་དང་བོད་གཞིས་བྱེས་གཉིས་ལ་ནི་པའི་ལྷན་འཛོམས་ཡོང་བ་དང་ཨ་ནི་བཀྲ་ཤིས་བདེ་ལེགས་ཞུ། འོན་ཀྱང་ལོ་གསར་ཚེས་གཅིག་ཉིན་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་མི་མང་ཕོན་ཆེན་འདུ་འཛོམས་ཐད་དོགས་ཟོན་བྱེད་བཞིན་ཡོད་པ་མ་ཟད་ལྷ་སའི་གཞུང་ལམ་ཁག་ཅིག་བཀག་འགོག་བྱེད་བཞིན་པའི་བརྡ་ཁྱབ་ཀྱང་བཏང་ཡོད་འདུག་ལ། མཆོད་མཇལ་བྱེད་ཡུལ་ཁག་ཏུ་ཞིབ་བཤེར་ས་ཚིགས་ཆེད་འཛུགས་བྱས་ཡོད་པར་བོད་ནང་གི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་བོད་ནང་གི་སྲོལ་རྒྱུན་གོམས་སྲོལ་ལྟར་བཙན་བྱོལ་ནང་དུ་ཡང་བོད་མི་ཚོས་ཡུལ་ལོ་གསར་ཚེས་པ་བཅོ་ལྔ་བར་དུ་སྡེར་ཁ་འགྲེམས་གཤོམ་གནང་གི་ཡོད་ཅིང་ཚེས་པ་བཅུ་བཞི་ཉིན་གར་འཆམ་དང་ཚེས་པ་བཅོ་ལྔ་ཉིན་བཅོ་ལྔའི་མཆོད་པ་ཞེས་སྲུང་བརྩི་ཞུ་གི་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨུ་ཟི་ར་ཛི་ཡ་མཆོག་སྤྲོས་བྲལ་དྲ་ཚིགས་བརྒྱུད་དེ་གཞིས་བྱེས་ཕྱོགས་གཉིས་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲི་ཞུས་གནང་གདའ། དེ་ཡང་ཁོང་གིས།
བཀྲ་ཤིས་བདེ་ལེགས། ངའི་མིང Uzra Zeya ཡིན།
ང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཡིན། དེ་རིང་ནི་བོད་ཀྱི་ལོ་གསར་པའི་དུས་ཚིགས་ཞིག་རེད། དེ་འདྲ་ཡིན་དུས་ལོ་གསར་སྲུང་བརྩི་ཞུ་མི་ཡོངས་ལ་འཚམས་འདྲི་ཞུ་རྒྱུ་ཡིན། ལོ་འདིའི་ནང་བདེ་སྐྱིད་ཕུན་སུམ་ཚོགས་པ་དང་ཡར་རྒྱས་གོང་འཕེལ་ཡོང་བའི་སྨོན་འདུན་ཞུ། དེ་རིང་ནས་བཟུང་ཉིན་གྲངས་བཅོ་ལྔའི་རིང་འཛམ་བུ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་རྣམས་ནས་རང་གི་ནང་མི་དང་གྲོགས་པོ་གྲོགས་མོ་སོགས་གཉེན་ཉེ་བ་ཚོ་དང་ལྷན་དུ་རབ་གནས་ཤིང་འབྲུག་ལོའི་ལོ་གསར་གསར་ཚེས་ཀྱི་དགའ་སྟོན་ལ་རོལ་རྒྱུ་ཡིན་པ་རེད། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་བོད་མི་རྣམས་དང་དཔུང་པ་མཉམ་གཤེབས་ཀྱིས་བོད་མིའི་ཐུན་མོང་མིན་པའི་ཆོས་དང་རིག་གཞུང་དེ་བཞིན་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་བཞིན་ཡོད། དེང་གི་དུས་འདིར་ཆོས་དད་གནང་མཁན་དང་རང་གི་གནའ་སྲོལ་གོམས་གཤིས་རྒྱུན་འཛིན་དང་རང་གི་སྐད་ཡིག་བེད་སྤྱོད་གནང་མི་ཚོ་ལ་རྒྱབ་སྐྱོར་དགོས་པ་དེ་སྔར་ལས་གལ་ཆེ་བར་ཆགས་ཡོད། ལྟ་གྲུབ་དེ་དག་ཨ་རིའི་གཞི་རྩའི་སྒྲོམ་གཞིའི་ནང་རྩ་བ་གཏིང་ཚུགས་ངང་གནས་ཡོད། ང་ཚོའི་ངོས་ནས་མུ་མཐུད་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བ་བྱ་རྒྱུ་ལ་ཆོད་སེམས་བརྟན་པོ་ཡོད། ངས་བོད་པའི་གྲོགས་པོ་གྲོགས་མོ་ཚང་མ་ལ་ལོ་གསར་བཀྲ་ཤིས་བདེ་ལེགས་ལོ་འདིའི་ནང་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུ་ཅེས་བཀོད་གདའ། ཡང་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་པ་བསྟན་འཛིན་ལུང་རྟོགས་མཆོག་གིས་བོད་ཕྱི་ནང་གཉིས་ཀྱི་བོད་མི་རྣམས་ལ་ལོ་གསར་གྱི་འཚམས་འདྲི་གནང་གདའ། ཁྲིམས་ཞིབ་པ་མཆོག་གི་འཚམས་འདྲི་ནང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་ལོ་གསར་གྱི་དགའ་སྟོན་ལ་ང་རང་དང་དབུས་བོད་མིའི་སྒྲིག་འཛུགས་ཁྲིམས་ལུགས་དབང་འཛིན་གྱི་འགོ་ལས་ཡོངས་ཀྱི་ཚབ་ཞུས་ཏེ་གཞིས་བྱེས་གཉིས་སུ་བཞུགས་པའི་བོད་མི་ཡོངས་ལ་མཛའ་བརྩེའི་ལོ་གསར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཀྱི་སྨོན་ཚིག་ཞུ་རྒྱུ་དང། ལོ་གསར་པ་འདིའི་ནང་བོད་རིགས་སྤུན་ཟླ་རྣམས་སྐུ་ཁམས་གསལ་ཐང་དང་ཚེ་དང་བསོད་ནམས་སྟོབས་འབྱོར་རྣམས་མངའ་ཐང་རྒྱས་ཤིང་མི་ཚེའི་ལས་དོན་དང་བྱ་བ་མཐའ་དག་དགེ་བར་བྱེད་པའི་ཆོས་དོན་དུ་འགྲུབ་པ་དང། བོད་མིའི་སྤྱི་མཐུན་བསོད་ནམས་འཕེལ་བའི་ཆེད་དུ་ཚང་མས་དམ་ཚིག་རྡོག་རྩ་གཅིག་སྒྲིལ་གྱིས་སེམས་ཤུགས་བསྐྱེད་རྒྱུ་དང་འབད་བརྩོན་གནང་རྒྱུ་གལ་ཆེ་ཡིན་པ་ལྟར་ཚང་མས་དེ་ལྟར་འབད་བརྩོན་ལྷོད་མེད་གནང་སྐྱོང་ཡོང་བར་གསོལ་འདེབས་ཞུ་རྒྱུ་དང་མཐའ་དོན་མེ་ཏོག་གང་ལ་ཕོག་པའི་ལྷ་སྐལ། སྤྱི་ནོར་གོང་ས་སྐྱབས་མགོན་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་རིས་མེད་དབུ་ཁྲིད་བླ་ཆེན་རྣམ་པ་སྐུ་ཚེ་བསྐལ་བརྒྱར་བརྟན་ཞིང་ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་གྲུབ་པ་དང་གཞིས་བྱེས་བོད་མི་མཉམ་འཛོམས་ཀྱི་དུས་ཤིག་མྱུར་དུ་འཆར་བའི་མཆོག་གསུམ་ལ་སྨོན་ལམ་ཤུགས་དྲག་ཞུ་རྒྱུ་ཡིན་ཞེས་གསུངས་གདའ། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་མི་ཡོངས་ལ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་ཕོ་འབྲུག་གནམ་ལོ་གསར་དུ་བཞད་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་བོད་ཀྱི་ལོ་གསར་ཚེས་གཅིག་ཉིན་ཤེས་རིག་ལས་ཁུངས་ཀྱིས་བྱིས་པའི་གླུ་གཞས་འགུལ་བརྙན་ལྔ་དང་སྒྲ་དེབ་བདུན་ཤེས་རིག་ལས་ཁུངས་ཀྱི་བོད་ཡིག་སློབ་སྦྱོང་དྲ་ཚིགས་དང་ཡུ་ཀྲུབ་དྲ་བའི་ནང་གསར་དུ་འགྲེམས་སྤེལ་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་གདའ། ཡང་ང་ཚོའི་གསར་འགོད་པ་ཁག་གིས་གནས་ཚུལ་གཏོང་བ་ལ་གཞིགས་ན་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པི་གཞིས་ཁོངས་ཀྱི་བོད་མི་ཕོན་ཆེ་ཞིག་ནས་ལོ་གསར་ཚེས་གཅིག་ཉིན་སྔར་སྲོལ་ལྟར་རང་གི་བླ་མ་དགེ་བའི་བཤེས་གཉེན། མཇལ་བ་དང་དགོན་སྡེ་ཁག་ལ་མཆོད་མཇལ་ལ་ཕེབས་པ་སོགས་གནང་སྟེ་ལོ་གསར་སྲུང་བརྩི་ཞུས་འདུག་སྒང་ཏོག་ས་གནས་འགོ་འཛིན་དབུས་པའི་བོད་པའི་ཚོགས་པ་ཁག་གི་སྐུ་ཚབ་བཅས་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་མངའ་སྡེའི་སྲིད་སྐྱོང་མཆོག་རྣམ་གཉིས་ལ་ལོ་གསར་འཚམས་འདྲི་ཞུ་ཆེད་དུ་མཇལ་བཅར་ཞུས་པར་སྐབས་དེ་ལ་མངའ་སྡེའི་སྲིད་སྐྱོང Laxman Acharya མཆོག་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་དབུས་པའི་བོད་རིགས་ཡོངས་ལ་བོད་ཀྱི་ལོ་གསར་ལ་འཚམས་འདྲི་ཞུས་གནང་འདུག་དེ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྙིང་ཐིག་གི་སྔོན་འགྲོ་ཀུན་བཟང་བླ་མའི་ཞལ་ལུང་གི་བཀའ་ཁྲིད་བསྩལ་བའི་ཚན་པ་གཉིས་པའི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཞི་ལོའི་ཟླ་བ་གསུམ་པའི་ཚེས་བདུན་ནས་བཅུ་དགུ་གི་བར་ལ་གཞིས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཀློང་ཆེན་སྙིང་ཐིག་གི་སྔོན་འགྲོ་ཀུན་བཟང་བླ་མའི་ཞལ་ལུང་སོགས་ཀྱི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ད་རེས་ཀྱི་དཔྱིད་ཆོས་ཀྱི་སྐབས་འདིར། འཛམ་གླིང་གི་ས་ཕྱོགས་མང་པོ་ནས་ཆེད་དུ་ཡོང་བའི་ཆོས་ཞུ་བ་མང་པོ་ཞིག་གིས། དུས་ཚོད་དང་རྒྱུ་དངོས་ཀྱི་འགྲོ་གྲོན་མང་པོ་ཞིག་བློས་བཏང་ནས་ཡོང་ཡོད་པ་དང། དེ་རིང་ནས་འགོ་ཚུགས་ཏེ་བདུན་ཕྲག་གཉིས་ཡས་མས་ཀྱི་རིང་ལ། འདི་གར་ཆོས་འཆད་པ་ལ་ཉན་ནས་སྡོད་རྒྱུ་ཡིན་སྟབས། ཆོས་ཞུ་བའི་དམིགས་ཡུལ་གཙོ་བོ་དེ་སེམས་ལ་བག་ཆགས་ཙམ་ཞིག་འཇོག་ཐབས་དང། བསོད་ནམས་ཀྱི་ཚོགས་ཉུང་ཙམ་རེ་གསོག་པའི་ཆེད་དུ་མིན་པར། རང་གི་སེམས་ནང་ལ་སྒྱུར་བཅོས་གཏོང་ཐབས་བྱ་རྒྱུའི་ཆེད་དུ་ཡིན་དགོས་པའི་ཕྱིར་ན། ཆོས་འཆད་མཁན་གྱི་བླ་མའི་ངོས་ནས། ཆོས་ལ་ཉམས་ལེན་གནང་ནས་སྐྱེས་པའི་ཉམས་མྱོང་ཚད་མ་དང་སྦྱར་ཏེ། སློབ་མའི་སེམས་ལ་འགྱུར་བ་འབྱུང་ཐབས་ལ་དམིགས་པ་གཏད་དགོས་པ་དང། ཆོས་ཞུ་མཁན་སློབ་མ་རྣམས་ཀྱི་ངོས་ནས་ཀྱང་བསམ་བློ་འདི་ལྟར་གཏོང་དགོས་ཏེ། བླ་མ་དང་སློབ་མ་སོགས་གསུང་ཆོས་ར་བའི་ནང་འཛོམས་པ་ཡོད་ཚད་མི་གཅིག་མཚུངས་ཡིན་པ་དང། བདེ་སྡུག་གི་ཚོར་བ་ཡོད་པ་ཡང་གཅིག་མཚུངས་ཡིན་ལ། སེམས་མ་སྐྱིད་པ་དང་མ་བདེ་བ་སོགས་རྙོག་དྲ་བཟོ་མཁན་དེ་ཡང་མ་རིག་པ་རྩ་བར་གྱུར་པའི་ཉོན་མོངས་ཀྱི་བཤད་ཀྱི་ཡོད་པ་ཡང་གཅིག་མཚུངས་ཡིན་ཞིང། ཉོན་མོངས་དེ་དག་སེམས་ཀྱི་གཤིས་ལ་འདྲེས་ནས་མེད་པས་སྤང་རུང་ཡིན་པ་ཡང་གཅིག་མཚུངས་ཡིན་པ་དང། དེ་སྤང་བྱེད་ཀྱི་གཉེན་པོ་ཐབས་དང་ཤེས་རབ་ཀྱི་ཤུགས་ཇེ་ཆེར་གཏོང་ཐུབ་པ་དེ་ཡང་གཅིག་མཚུངས་ཡིན་པའི་དབང་གིས། ཆོས་བྱེད་མཁན་གྱི་ཕོ་མོ་རྒན་དར་གཞོན་གསུམ་སུ་ཞིག་ཡིན་རུང། ངས་ནི་གང་ཡང་ཤེས་མི་ཐུབ་སྙམ་པའི་ལེ་ལོ་རྣམ་པ་བཞིའི་ནང་གི་བདག་ཉིད་བརྙས་པའི་ལེ་ལོ་དང་དུ་མི་ལེན་པར་སེམས་ཤུགས་བསྐྱེད་དེ་དཀའ་སྤྱད་དང་དུ་ལེན་ཐུབ་ན། སུས་ཀྱང་སེམས་མ་ཞི་བ་དང་མ་རུང་བ་དེ་དག་སུན་འབྱིན་པ་དང་ནུས་མེད་དུ་གཏོང་བ་རྦད་དེ་སྤང་བར་བྱ་ཐུབ་པའི་དངོས་ཡོད་གནས་ལུགས་དང་དུ་ལེན་ཐུབ་རྒྱུ་འདི་ནི།

སེམས་ལ་གོ་རྒྱུ་དེ་ཡག་ཅིག། སེམས་ལ་འགྱུར་བ་དེ་ཡག་ཅིག། ཨ་དེ། ཚེ་འདི་འདྲའི་ཡིན་དུས། ཅིག་བླ་མའི་ངོས་ནས་ཡིན་པ་ཡིན་ན་ཡང། ཅིག་ད་གང་ཞིག་རེད། སེམས་ལ་ཕེབས་པ་ཅིག་ང་རེ་ད་ཉམས་མྱོང་ད། ཅིག་ང་རེ་ད་ང་ཚོ་རེ་ཅིག་མྱོང་ཚོར་རོ། ག་རེ་ཡོད་དེ་ནས་གཞི་བྱས་ནས་མ་བཤད་གི་ཤེས་གི་ཆེ། ཁྱེད་རང་ཚོ་ཡིན་ནས་ང་ཚོ་ལ་མི་འཇིགས་པ་རེད།

སེམས་ལ་ཡར་སྐྱེད་གང་ཡོང་བྱེད་རྒྱུ་ང་ཚོ་ཚང་མའི་དམིགས་ཡུལ་རུ་འགྲིག་ཤག་བྱས། ཨ་ནི་ཉིན་རེ་བཞིན་དུ་ཅིག་མ་ངས་མ་ཅིག་ཤེས་དུས་ཟ་ནས་དེ་ཨེ་ནི་དེ་རི་གཏམ་གསར་བ་རུ་གར་འདུག་ག་དེ་རི་ཡ་ཚན་པོ་རུ་གར་འདུག་ག་ཟ་བ་དེ་ལས་མེད་པ་བྱས། སོ་སོའི་སེམས་ལ་ཞུ་དག་གཏང་གིན་གཏང་གིན་བྱས་བྱས་འདུག་སེ་ནི་ཉན་བཤད་བྱས་ཡ་བྱུང་ན་ཨ་ནི་ཉན་བཤད་གནད་དུ་འཁེལ་བ་ཡག་པོ་ཡོང་གི་རེད་ཨ་འདུག་སྣང་ཞོག་ཨ་དེ་ཡིན་དུས་ཟ་ནས་ང་ཚོ་ནམ་རྒྱུན་ཨེ་ནི་ཆོས་ཉན་བཤད་བྱེད་པའི་སྐབས་རི་ཡ་ཡང་རུ་འགོ་སྟེ་ཨེ་ནི་གང་བཤད་རྒྱུ་ཆོས་དེ་ཨེ་ནི་ཅིག་ད། རྩ་བརྒྱུད་བླ་མ་གོང་མ་ཚོ། ཅིག། ག་ཚོགས་རིགས་པའི། ད་ནི་མཛད་པ། ཅིག་རྣམ་ཐར་དེ་ཚོ་བློ་ལ་ཡང་དྲན་པའི་ཐོག་ནས། ཨེ་དེ་དག་ལ་ཡང། དེ་དག་གི་མཛད་པ་རྣམ་པ་ད་བར་ལ་ཇི་ཟིག་ཡོད་རང་དང་འབྲེལ་བའི་ཐོག་ནས་ཨེ་ནི་གསོལ་བ་བཏབ་ཡ། ཨེ་ནི་ང་རང་ཚོའི་ད། བློ་ཆོས་སུ་འགྲོ་བ། དེ་དག་ཆོས་ལམ་དུ་ལོངས་པ་ཆོས་ལ་བར་ཆད་མེད་པ། དེ་འདྲ་ཡོང་ཡག་གི། ཨེ་ནི་སྨོན་ལམ་ཁྱེད་ཀྱིས་བྱེད་ཀྱི་ཡིན་ན།

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་ཀྱི་གསུང་ཆོས་དངོས་གཞི་ལ་འཇུག་པའི་དབང་དུ་བྱས་ན་སྔོན་གྱི་བླ་མ་དམ་པ་དག་གི་ཕྱག་སྲོལ་ལ་ཡོད་པ་ནང་བཞིན། བཤད་བྱ་དམ་པའི་ཆོས་དེ་ཉིད་མ་བཤད་པའི་ཡར་སྔོན་ལ། ཆོས་གཞུང་དེ་ཉིད་རྩོམ་མཁན་གྱི་གང་ཟག་གང་ཡིན་པ་དེའི་མཛད་རྣམ་ཉུང་བསྡུས་རེ། གདུལ་བྱ་སློབ་མ་རྣམས་ལ་ངོ་སྤྲོད་བྱས་པ་ཡིན་ན་ལྷོད་མེད་བརྒྱད་ལ། རྗེས་སུ་ཡི་རངས་དང། བརྩོན་སེམས་སྐྱེ་བའི་སྒོ་ནས་གསོལ་བ་འདེབས་པ་དང་བྱིན་རླབས་ཞུ་བ། དེ་ལྟར་བྱས་པའི་ཕན་ཡོན་ལ་བརྟེན་ནས། རང་གི་བློ་ཁ་ཆོས་ལ་ཕྱོགས་པ་དང། ཆོས་ལམ་དུ་ལྷོང་བ། ལམ་ལ་བར་ཆད་མེད་པ་སོགས་ཀྱི་དགེ་མཚན་ཀྱང་འབྱུང་རྒྱུ་ཡིན་པ་དང། སྐྱེས་ཆེན་དེ་དག་གིས་དཀའ་བ་བརྒྱ་ཕྲག་དང་དུ་བླང་བའི་བཟོད་སྒོམ་དང། སྙིང་རུས་སོགས་དྲན་པར་བྱས་ཏེ། རང་གིས་ཆོས་ཀྱི་བྱ་བ་མཐར་ཕྱིན་པར་བྱ་བའི་ཆོད་སེམས་སྐྱེ་བ་སོགས་ཀྱི་དགེ་མཚན་ཀྱང་འབྱུང་རྒྱུ་ཡིན་སྟབས། ཐོག་མར་དཀོན་མཆོག་རྗེས་དྲན་གྱི་མདོ་མཉམ་འདོན་གནང་རྒྱུ་ཡིན་པ་དང། དེ་ནས་གངས་ཅན་ཤིང་རྟ་ཉེར་ལྔའི་གསོལ་འདེབས་དང། དེ་ནས་སྙིང་ཐིག་གི་བརྒྱུད་འདེབས་བཅས་ཨུར་འདོན་གནང་བའི་རྗེས་སུ་ཉིན་སྔོན་མར། སྐྱབས་འགྲོ་བཞི་སྐོར་དེ་ཡོངས་གྲགས་སངས་རྒྱས་ཆོས་ཚོགས་མར་གྲགས་པའི་ནང་དོན་ལ་འགྲེལ་བཤད་ཁ་གསལ་བསྐྱོན་ཟིན་པ་ལྟར། དེ་ཡི་གོ་དོན་ཡིད་ལ་དྲན་པར་བྱས་ཏེ་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དང། སེམས་བསྐྱེད་གསལ་གདབ་པའི་ཕྱིར་དུ་སངས་རྒྱས་ཆོས་ཚོགས་མ་མཉམ་འདོན་གནང་བ་སོགས་ནམ་རྒྱུན་གྱི་གསུང་ཆོས་ཆེ་ཁག་གནང་སྐབས་ཀྱི་ཆ་ལག་ཚང་བར་མཛད་ཡོད་པ་དེ་ཡིན་ལ། ད་དུང་སྐབས་འདིར་རང་ཅག་གི་མི་ཚེའི་ནང་དགོས་གལ་ཆེ་བའི་ལམ་སྟོན་གཞན་ཞིག་གནང་བ་ནི། གསུང་ཆོས་ཞུ་མཁན་གྱི་ལོ་ལོན་རྒས་གཅོང་སུ་ཞིག་ཡིན་རུང་མི་ཚེའི་མཐའ་མཇུག་གི་ཚེ་ལྷག་ཉི་མ་གཅིག་ལས་མེད་ཀྱང་དེའི་ནང་དུ་སེམས་ལ་འགྱུར་བ་གཏོང་ཐབས་ལ་ལྷོད་གཡེང་འཆོར་མི་ཉན་ཏེ། ང་ཚོས་ཆོས་ཞེས་རྩ་ཆེན་ཞིག་ལ་བརྩི་བཞིན་ཡོད་པ་དེ་བེད་སྤྱོད་གཏོང་ས་དེ་ནི། སེམས་འཁྱོག་པོ་ཡོ་བསྲང་བྱེད་པ་དང། སེམས་ཀྱི་གདུག་རྩུབ་ཞི་ཐུབ་བྱེད་པ། གཞན་ལ་གནོད་སེམས་འཆང་བ་དང། གཞན་གྱི་ལེགས་ལམ་དང་འཕེལ་རྒྱས་ལ་ཕྲག་དོག་ཟ་བ། དོན་དག་ཆུང་ཆུང་ལ་ཁོང་ནས་ཁྲོས་ཏེ་ཕྱི་རོལ་གྱི་ཁོར་ཡུག་འཕྲོ་བརླག་ཏུ་གཏོང་བ་དང། ནང་གི་སེམས་ཁམས་མི་སྐྱིད་པ་བཟོ་བ་དེ་དག་འཆོས་བྱེད་ཀྱི་ལག་ཆ་མཐར་ཐུག་དེ། ཆོས་ཞེས་པ་འདི་ཉིད་ཡིན་པས།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན